འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདི་ནི་ནམ་རྒྱུན་རྒྱལ་སྤྱིའི་གསར་འགྱུར་ཁག་གི་རྒྱབ་ལྗོངས་ལ་ཞིབ་ཕྲའི་བགྲོ་གླེང་བྱེད་སའི Podcast དཔྱད་ཞིབ་ཟེར་བ་དེ་རེད། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་རིང་དབང་མོ་ཡིན། གཟའ་འཁོར་འདིའི་ནང་དུ་རྒྱ་ནག་དམར་ཤོག་གཞུང་གིས་བོད་རང་སྐྱོང་ལྗོངས་ཟེར་བའི་ནང་དུ་ཡོད་པའི་རྒྱ་ནག་དམར་ཤོག་གི་འགོ་ཁྲིད་མཐོ་ཤོས་དེ་ལ་འགྱུར་བ་བཏང་སྟེ་ཤིན་ཅང་ནས་རྒྱ་མི་དཔོན་པོ་ཞིག་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེར་བསྐོས་བཞག་བྱས་ཡོད་པ་རེད། དེས་ན་དེ་རིང་གི་ང་ཚོའི Podcast དཔྱད་ཞིབ་ལེ་ཚན་དེའི་ནང་དུ་བོད་རང་སྐྱོང་ལྗོངས་ཞེས་པའི་དམར་ཤོག་ཚོགས་པའི་དྲུང་ཆེ་གསར་པ་དེའི་སྐོར་ལ་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་བགྲོ་གླེང་ཞུ་གི་ཡིན། རྒན་ལགས་ཐོག་མར་དེ་ལ་ད་ཉེ་ཆར་བོད་རང་སྐྱོང་ལྗོངས་ཟེར་ཡ་དེའི་ནང་གི་རྒྱ་ནག་དམར་ཤོག་གི་དྲུང་ཆེ་གསར་པ་ཞིག་བསྐོས་བཞག་བྱས་སོང། དྲུང་ཆེ་གསར་པ་དེ་བསྐོས་བཞག་བྱེད་དགོས་ཡ་གི་རྒྱུ་མཚན་དེ་ག་རེ་ཡིན་ན་ད་དྲུང་ཆེ་གསར་པ་དེ་ཁོང་གི་རྒྱབ་ལྗོངས་དེ་ང་ཚོ་ལ་ངོ་སྤྲོད་ཅིག་གནང་རོགས། རེད་ད་སྤྱིར་བཏང་བྱས་པ་ཡིན་ན་ད་རེངས་ཁོ་དམིགས་བསལ་བྱས་རྗེས་འདི་བསྐོ་འཇོག་འདི་ལྟ་གས་ཡིན་གྱི་མ་རེད་བསམ་གྱི་འདུག་ག་རེ་ཟེར་ན་ད་འདས་པའི་ཕལ་ཆེར་ལོ་ཉི་ཤུ་ཅིག་ནང་ལོགས་ལ་ཡ་ཡ་རྒྱ་ནག་གི་དམར་ཤོག་གིས་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་གི་དྲུང་ཆེ་འབྱོར་པ་དེ་ཡིན་ན་ལོ་ལྔ་རེ་ལྔ་རེའི་ནང་ལོགས་ལ་བརྗེ་པོ་རྒྱག་གི་ཡོད་རེད་དེ་འདྲ་སོང་ཙང་དེ་སྔོན་གྱི་ཝུ་དབྱིང་ཅེ་ཟེར་ཉན་དེ་ཉིས་སྟོང་བཅུ་དྲུག་ལོའི་ཟླ་བ་བརྒྱད་པའི་ནང་ལ་ཡ་བསྐོས་པ་རེད་དེ་འདྲ་བསྐོས་པ་སོང་ཙང་ད་ད་ལྟ་བྱེད་ཙམ་པ་ཏག་ཏག་ལོ་ལྔ་ཙམ་ཅིག་འགྲོ་གི་ཡོད་པ་དེ་འདྲ་སོང་ཙང་ཁོ་གཅིག་འཕོ་འགྱུར་བྱེད་ཡག་གི་དུས་ཚོད་ཏག་ཏག་སླེབས་བསྡད་ཡོད་རེད་དེ་གཙོ་བོ་དེ་ཡིན་ད་དུས་སང་ལོར་ཡག་ཡིན་ན་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཆེན་པོ་འཚོག་གི་ཡོད་རེད་དེ་ཚོགས་དུས་ཙམ་པ་དེ་ཚོགས་ཆེན་ཆེན་པོ་རེར་ཚོགས་དུས་ཙམ་པ་བརྗེ་པོ་རེ་རྒྱག་དགོས་ཟེར་བྱས་བྱས་དེ་རེད་བསམ་འདུག་ཁོ་དམིགས་བསལ་རང་ཁྱད་པར་དང་གཅིག་གིས་ཁོ་ཞིབ་གཅིག་གིས་ཁོ་དུས་ཚོད་འདི་ལས་ད་ངེས་ཅན་དོན་སྙིང་ཆེན་པོ་ཟེར་གྱི་ཨ་ཡོད་བསམ་གྱི་འདུག། ད་ཡིན་ན་དོན་སྙིང་ཆེན་པོ་དང་ད་རེས་རྒྱལ་སྤྱིའི་ཐོག་ལ་ཡང་ཅིག་སྐད་གྲགས་ཆེན་པོ་ཆགས་ཡ་དང་མི་སྒང་གས་དོ་སྣང་བྱེད་ཡ་ཆེན་པོ་ཆགས་ཡ་དེ་རྒྱུ་མཚན་ཅིག་གཙོ་བོ་དེ་ཡིན་ན་ད་ལྟ་དེ་བསྐོ་གཞག་བྱེད་པའི་མི་དེ་ག་རང། ཝང་ཅུན་ཀྲེང། ཁོ་རང་ཡིན་ན་ད་ལྟ་ད་དེ་སྔ་གི་ལས་ཀ་འབྱོར་བ་དེ་དེ་ག་ཤིང་ཅང་ནང་ལ་ཡོད་པ་མ་ཟད་ཡིན་ན་ཤིང་ཅང་ནང་ལོགས་ལ་དེ་སྔ་ལ་ཡང་དུས་ཚོད་ངེས་ཅན་ཅིག་རིང་ལ་ཡང་ཤིང་ཅང་ནང་ལ་ཡང་ད་ཅིག་ཉེན་རྟོག་པ་དང་བདེ་འཇགས་དང་དེ་ཚོ་ཡིན་ན་གཙོ་བོ་འཛིན་སྐྱོང་བྱེད་ཉན་གི་ཨ་ནི་རྒྱ་ནག་དམར་ཤོག་གི་ཤིང་ཅང་ན་ཡོད་པའི་དྲུང་ཆེ་གཞོན་པ་ཅིག་ལ་ཆགས་བསྡད་པ་རེད། དེ་འདྲ་སོང་ཙང་དེ་ཡིན་པའི་རྐྱེན་གྱིས་ཨ་མི་རི་ཀ་དང་ཨིན་ཇི་དང France དེ་མ་ཡིན་པའི་རྒྱལ་ཁབ་ཁ་ཤས་ཅིག་གིས་ཤིང་ཅང་ནང་ལོགས་ལ་ཡོད་པའི་ད་ཐེར་ཀི་ཤིང་ཅང་ནང་ལོགས་ལ་ཡང་ཡུ་གུར་མི་ཧ་ལམ་ས་ཡ་གཅིག་ལྷག་ཙམ་ཅིག་ཡིན་ན་བཀག་ཉར་བྱས་རྗེས་ཨ་ནི་འཛམ་བུ་གླིང་ཁོ་རའི་ནང་ལོགས་ལ་ཡ་ད་ག་རེ་ཟེར་ཡིན་ན་རྒྱ་ནག་གཞུང་གི་བྱེད་སྟངས་དེ་ཡིན་ན་ཅིག་མི་རིགས་རྩ་མེད་བཏང་ཡག་གི་འདི་བྱ་སྤྱོད་ཅིག་ཁྲིམས་འགལ་ལས་ཀ་ཅིག་རེད་བྱས་རྗེས་སྐྱོན་བརྗོད་ཤུགས་ཆེན་པོ་ཞིག་བྱེད་ཀྱི་ཡོད་ཙང། འདི་བྱེད་ཡག་དང་འབྲེལ་བ་ཐད་ཀར་གྱི་འབྲེལ་བ་ཡོད་པའི་དཔོན་རིགས་འདི་མིང་བཏོན་རྗེས་ཁ་ཤས་ཅིག་ལ་ཡང་ཡིན་ན་ད་རྒྱལ་ཁབ་ནུབ་ཕྱོགས་རྒྱལ་ཁབ་དེ་ཚོས་ཁོང་ཚོ་ལ་ཡང་ཉེས་པ་བཟོ་འདྲ་ཅིག་བཏང་ཡོད་རེད། འདོགས་པ་ཅིག་ནུབ་ཕྱོགས་རྒྱལ་ཁབ་ནང་ཡོང་མ་ཆོག་གི་དང་ཁོ་ཚོ་འདོགས་པ་ཚོང་ལས་འདི་བྱེད་མ་ཆོག་གི་དང་དེ་འདྲས་ཀྱི་ཐད་ཉེས་པ་མ་དགོས་ཆོག་རེད། འདིར་ཚུར་བཏང་པའི་གཙོ་བོ་མི་བཞིའི་ནང་ལོགས་ཀྱི་ཝང་ཅུན་ཀྲེང་ཟེར་མཁན་གཅིག་རེད་དོ། དེ་ཡིན་དུས་ཙམ་པ་ད་དེ་ཡིན་ན་དོན་སྙིང་ཆེན་པོ་ཞིག་ཆགས་ཡ་དེ་ག་རེ་ཟེར་ན་ད་ལྟ་རང་འཛམ་བུ་གླིང་སྒང་ལ་ཡང་མི་ཚང་མ་ལོགས་ཀྱི་ཤིང་ཅང་གི་གནས་སྟངས་ལ་ཡང་ཡིན་ན་བློ་འཚབ་བྱེད། རྒྱ་ནག་གཞུང་གི་ཤིང་ཅང་ལ་འཛིན་པའི་སྲིད་ཇུས་འདི་ལ་ཡང་ཞིབ་བཤེར་སྐྱོན་བརྗོད་བྱེད། འདིའི་ནང་ལོགས་ནས་སྲིད་ཇུས་འདི

ད་ད་གིན་ཡིན་ན་བོད་རང་སྐྱོང་ལྗོངས་ནང་ལ་ཡིན་དམར་ཕྱོགས་ཀྱི་དྲུང་ཆེ་རང་དེ་ཆེ་དུས་གོ་གནས་ཡར་འཕར་པ་རེད་འཕར་རྗེས་ཡིན་ན་སྟངས་པ་དེ་ལ་ཡིན་ན་ད་མི་ཚང་མ་ལོག་གིས་ཧང་སངས་དང་བློ་འཚབ་བྱེད་ཡ་དང་སྐྱོན་བརྗོད་བྱེད་མཁན་ཞེ་པོ་ཅིག་འདུག་ད་དེ་ཚོ་བྱེད་དགོས་ཡ་ཡིན་ན་རྒྱུ་མཚན་ཚོ་གསལ་པོ་ཆགས་བསྡད་ཡོད་བསམ་གི་འདུག་ད་མི་དེ་ག་རང་ག་འདྲ་ཡོད་མེད་དེ་ཡིན་ན་མེད་དོ་བ་ལས་རྩད་ཞིབ་རེ་འདྲ་བྱས་པ་དེ་ལས་གཅིག་གི་ཞེ་དྲག་གི་དཀོན་པོ་རེད་བཞག་ག་ཚོད་རེད་ད་ཁག་པོ་ཞེ་པོ་ཅིག་རེད་བཞག། ཁོ་རང་ག་འདྲ་ཅིག་ཡོད་མེད་སྦྱོར་བ་དང་མི་ངེས་ཏེ། ཁོ། གཅིག། བསམ་བློའི་ཁྱད་ཆོས་དང་དེ་ཚོ་ག་འདྲ་བྱས་པ་ཡིན་ནའི་ལས། གཅིག་ཆབ་སྲིད་ཁོར་ཡུག། ཆེན་པོ་གཅིག་ནང་ལས་ཀ་མ་བྱས་ཏེ་རང་བྱས་རེད་དེ་ལས་ཡིན་ནའི་ཁོར་མི་རང་གི་བསམ་བློའི་ཁྱད་ཆོས་དང་དེ་འདྲ་ཡིན། ཞེ་དྲག་ཁྱད་པར་འགྲོ་གི་རེད་པ། དེ་འདྲ་སོང་ཙང་བྱས་ཙམ་པ། སྤྱིར་བཏང་དམིགས་བསལ་ཟིན་ཏེ་གེ་ཞེ་པོ་ཅིག་གེ་མཐོང་མ་སོང། ད་ཡིན་ནའི་ངས་དེ་ཁྱད་ཆོས་རིགས་ཁ་ཤས་བྱ་འདི། དོ་བག་གི་མི་དེ་ཡང་འདི། ཝང་ཅུན་ཀྲེང་ཟེར་མཁན་དེ། ལོ་རྒྱུས་དང་དེ་ཚོ་བལྟས་པ་ཡིན་ན་ཁྱད་ཆོས་རེ་ཁ་ཤས་ཤིག་མཐོང་སོང། དེ་ངོ་སྤྲོད་རེ་ཞུས་རྗེས་ང་ཚོ་གང་ལོག་མི་དེ་ལ་ཡར་རྒྱུས་བྱས་མེད་ཙང། དེ་ག་འདྲ་ཅིག་ཡོད་མེད་ཚོད་དཔག་བྱེད་ཡག་ལ་ཡར་ཕལ་ཆེར་གཅིག་བྱས་ན་ཕན་ཐོགས་སྲིད་གི་རེད་བསམ་གྱི་འདུག། དང་པོ་དེ་ཡིན་ན་སྤྱིར་བཏང་ཡིན་ན་ཁོང་ཚོས་རྒྱ་ནག་གི་ཆབ་སྲིད་ཀྱི་འགྲོ་སྟངས་དང་བྱས་པ་ཡིན་ན་ཏང་དང་ཤིང་ཅང་ནང་ལོག་ལ་ཡར་ཁོ་རང་དེའི་སྔོན་ལ་ལས་ཀ་དེ་བདེ་འཇགས་དང་དེ་ཚོ་གཙོ་བོ། གང་དག་འགན་འཛིན་བྱེད་མཁན་གྱི་འགོ་ཁྲིད་དེ་ཆགས་བསྡད་པ། ད་དེའི་རིགས་དེ་ཡིན་ན། སྤྱིར་བཏང་ནི་རྒྱ་ནག་གི་ཆབ་སྲིད་འགྲོ་སྟངས་ནང་བྱས་པས་ན་ལས་ཀ་དེའི་རིགས་བྱེད་མཁན་མི་ཚོ་མང་ཆེ་ཡིན་ན། ཁོང་ཚོའི་ཆབ་སྲིད་ཀྱི་གང་དག་ཅིག་གི་བང་རིམ་གོ་གནས་ཡར་འཕར་པའི་སྐབས་ལ་ཡང་མང་ཆེ་ད་གའི་ལམ་ཀ་ད་གའི་སྒང་ཡར་ཡོང་མཁན་གཅིག་རེད། དཔེར་ཆ་བཞིན་ངས་ཞུ་ཡ་བྱས་པས་ན། གཅིག་ས་གནས་ས་ཆ་ཆུང་ཆུང་ཞིག་ནས་ཉེན་རྟོག་གི་ལས་ཁུངས་ཀྱི་འགོ་ཁྲིད་བྱས་ཨ་དེ་ནས་ས་ཆ་དེའི་ཉེན་རྟོག་གི་ཨ་ནི་དང་ཅིག་བདེ་འཇགས་ལས་ཀ་གཙོ་བོ་འཛིན་སྐྱོང་བྱེད་མཁན་འགོ་ཁྲིད་བྱས། དེ་ནས་ཡང་ཡང་ཅིག་ཞིང་ཆེན་བར་ཞིང་ཆེན་གྱི་ཡིན་ན་འཛིན་སྐྱོང་གི་ཡང་ལས་ཀ་དེ་འདྲ་པོ་བྱས་ཏེ་འདི་སུས་ཁོ་སྤྱིར་བཏང་བྱས་ན་ཁོ་རའི་ལས་ཀའི་ཁོ་ག་ཚོད་རེད། ཅིག་འགྲིམ་འགྲུལ་གྱི་ལས་ཀ་བྱས་ན་འགྲིམ་འགྲུལ་ལས་ཀ་ཁོ་རའི་སྒང་ཡོང། བདེ་འཇགས་ལས་ཀ་བྱས་ན་བདེ་འཇགས་ལས་ཀ་ཁོ་རའི་སྒང་ཡོང་གི་ཡོད་པ་རེད་དེ་ལས་ཡིན་ནའང་ད་ཝང་ཅུན་ཀྲེང་ཟེར་ཡ་དེ་དེ་འདྲ་མིན་པའི་བཟོ་འདྲ་རེད་འདུག། ཁོ་རང་སྔས་མ་ཡིན་ན་གཞུང་གི་ལས་ཀ་བྱས་པའི་སྐབས་དོག་པ་ལ་ཡང་སྔས་མ་ཡུན་ནན་དོག་པ་ལ་ཡང་ཁྱུག་དེར་འགག་ཡུན་ནན་ཞིང་ཆེན་གྱི་ཡང་གཅིག་བདེ་འཇགས་དང་དེ་ཚོའི་ཡིན་ན་ཀྲང་ཧྥ་ཝུའེ་ཟེར་མཁན་ཅིག་རེད་དང་ཁོང་ཚོའི་ལས་ཁུངས་འདིའི་འགོ་ཁྲིད་བྱེད་མྱོང་ཤག་མེད་བཞིན་དུས་ཚོད་མང་ཆེ་རེ་བྱས་པས་ན། ག་ཚོད་རེ་གཅིག་བདེ་འཇགས་དང་ཨ་ནི་ཉེན་རྟོག་མི་སྣ་དང་གཅིག་ཁྲིམས་འཛིན་དང་དེ་ཚོ་དང་དེའི་ལས་ཀ་དང་ཕལ་ཆེར་འབྲེལ་བ་ཤ་ཨ་ཡོད་བསམ་བཟོ་རེ་གཅིག་འདུག་དང་པོ་དེ་སྐད་ཅོར་གཅིག་གིས་སྲིད་ད་ག་ཚོད་རེ་གཅིག་གིས་རྒྱུན་དུ་འཁོར་ནས་ད་གང་ལྟར་བདེ་འཇགས་དང་འདི་ལེགས་སྙེག་ཏེ་སུ་ཡིན་པ་ཡིན་ན་དེས་གི་འདྲ་བྱས་ན་མི་དེ་སུ་དེས་སྡུག་གི་ཡོང་གི་འདུག་ཨང། ཁོ་ད་ང་རང་ཚོ་བོད་གསུམ་དེ་ལྷག་པར་དུ་འཛིན་སྐྱོང་དང་དམ་དྲག་དང་དེ་འདྲའི་སྐོར་བྱེད་སའི་ས་ཆ་ཅིག་ཡིན་དུས་ཟིན་པ་འདིའི་རིགས་དེ་ཡིན་ན་དེས་གི་ག་ཚོད་རེད་སྡུག་གི་ཡོང་གི་རེད་ད་ཡིན་ནའི་ཨང་ད་སྡུག་བལྟས་པ་ཡིན་ན་ད་ཕྱི་ལོགས་ལ་ཡོད་པའི་ཨང་ད་གནས་ཚུལ་ཚོ་བལྟས་པ་ཡིན་ན་ཁོ་རང་སྔོན་མ་འཁྱུག་ཏུ་བྱེད་བཞིན་ཉུལ་བཤད་མི་ཤེས་འདི་ཨང་ད་ཤིང་ཅང་ལེན་བྱེད་མི་ཤེས་འདི་ངན་ལས་ལས་ཀ་ད་བྱས་བྱས་པ་བྱས་བྱས་འདི་ད་གའི་ཁོ་རང་ལང་ཀ་ད་གའི་ཁང་ཡོང་སྐྱོང་བྱེད་བྱེད་རེད་མི་འདུག། གཉིས་པ་འདི་གར་གཏོགས་སོ། ཤིང་ཅང་སླེབས་ནས་དུས་ཚོད་རྒྱུན་རིང་པོ་ཞིག་ཕྱིན་མི་འདུག་ཤིང་ཅང་ལ་ཡང་ད། ཉིས་སྟོང་བཅུ་དགུའི་ལོའི་ཟླ་བ་གཉིས་པའི་ནང་གཞི་ནས་ཨན་བྷི་ཀའི་ཤིང་ཅང་གཏང་སྐྱོར་བཞག་བྱས་ཙང་ད། ཉིས་སྟོང་བཅུ་གཅིག་གི་ཟླ་བ་གསུམ་པ་སོན་དུས་ད་ལྟ་ཀའི་ལོ་གཉིས་ལྷག་ཟིན་པ་ཕྱིན་ཡོད་མ་རང་ཤིང་ཅང་ལས་ཀ་རྒྱུན་རིང་པོ་ཞིག་བྱས་མི་འདུག་ད། གཙོ་བོ་དེ་ཡིན་ན་ད་ཝང་ཅུན་ཀྲེང་ཟེར་མཁན་དེ་ལས་ཀ་བྱེད་ཡག་གི་དུས་ཡུན་རིང་ཤོས་རེད་དེ་ག་པར་བྱས་འདུག་ཟེར་ན་ཡུན་ནན་ནང་ལ་བྱས་ཤག

བྱས་བྱས། ད་འདི་སྐབས་དེ་འགོ་ཁྲིད་བྱས་པའི་སྐབས་དེ་མི་དེ་ག་འདྲ་ཅིག་འདུག་ལུས་བརྗོད་དང་འོག་མིན་གཅིག་གི་སྲིད་ཇུས་གུ་ཡངས་པོར་བྱེད་བསམ་བློ་གུ་ཡངས་པོར་བཏང་ཉེན་ཡིན་ན། འདི་འདས་གསུམ་དེ་རྩད་གཅོད་རེ་བྱས་ངེས་ཏོག་བློ་རྩེར་བྱས་པ་དེ་ལས་འདི་འདས་ད་ག་གེ་ཨང་ད་གེ་རྙེད་མ་སོང། ད་ཡིན་ནའི་ལས་ཨང་ད། མི་དེ་ཨང་ད་ཝང་ཅུན་ཀྲེང་སི་ཉེ་དེ། བྷི་ཀའི་ཡ། ལི་ཅང་ལ་ལས་ཀ་བྱས་པའི་སྐབས་དེ་ཡིན། སྤྱིར་བཏང་བྱས་པས་ནི་ལི་ཅང་དང་ད་མ་ཐང་ཁོར་རྒྱ་ནག་གི་མི་རིགས་ས་ཁུལ་ཚང་མའི་ནང་ལོགས་ནས་ཡུན་ནན་དེ་ལྷོད་པོ་དང་ཏོག་ཙམ་ཞིག་གུ་ཡངས་ཡོད་རེད་མང་པོ་ཅིག་བྱས་ཙང་ཀ་ད་དེ་འདྲའི་རིགས་ཅིག་ནས་མི་དེ་ད་ད་ཅིག་ཤིང་ཅང་ནས་ཡོང་ལྷག་པར་དུ་ཤིང་ཅང་ནང་ལོགས་ལ་ཡ་ད་ཅིག་ཕི། ཉེན་རྟོག་མི་སྣ་ལས་ཀ་སྟངས་འདི་ཚོ་གཙོ་བོ་རྒྱལ་མཚན་ཞིག་ཉལ་གྱི་ཡོང་པ་རེད་ཧོབ་ད་ག་ལབ་དུས་བསམ་པ་དངོས་གནས་ང་རང་ཚོ་ད་བོད་པ་ཚང་མ་དང་ད་བོད་ལ་ཡང་སེམས་ཁུར་བྱེད་ཉེན་ཚང་མ་ལོག་གི་བློ་འཚབ་དང་སེམས་ཁྲལ་ཞེ་པོ་བྱེད་དགོས་ཡ་ཆེར་གཏོང་ཨ་ཕི་ཁའི་ཤིང་ཅང་ནང་ལ་ད་ལྟ་གདུག་རྩུབ་དང་ནང་བཞིན་ཅིག་ད་བོད་ས་ཁུལ་ནང་བཏང་པས་ད་དངོས་གནས་ཞེ་དྲག་བློ་ཕམ་པོ་དང་ཨ་ནི་ཞེ་དྲག་ཐབས་སྐྱོ་པོ་རེད་བ། རེད་དེ་ལས་ཡིན་ནའི་ལས་ཨ་འདི་ཁོ་རང་གིས་སྔ་མོའི་ཨ་ནི་ཡང་ལས་ཀ་བྱས་པའི་ཉམས་མྱོང་ཐོག་ཏུ་ལི་ཅང་དང་དེ་ཚོར་བལྟས་པ་ཡིན་ན་ཡང་ཨ་འདིས་བལྟས་སྔ་མོ་ནས་ཨ་འདིས་ཅིག་ཞིབ་ཏུ་ཀུ་འདི་ཡིན་པས་ཨ་འདིས་རྟགས་བསྟན་དེ་ཁས་མེད་པས་སོ་ཟེར་འདུག་རྟགས་གང་ལྟར་དེ་ཚོ་གང་གི་ལོག་ང་ཚོ་ག་གི་ལྟ་གི་ལྟ་གི་རེད་མི་ཤེས་ཨ་འདི་དེ་ཡང་ལོ་རྒྱུས་ཅིག་གི་ཁ་ཡབ་ཡབ་ཀྱི་མི་ཤེས་ང་ཚོ་ག་ག་མཐོང་ཡག་ཡོད་མ་རེད་དེའི་སྐོར་དྲི་འགྱོ་འདི་ཧ་ལམ་གས་མཐོང་ཡག་གས་མི་འདུག་བྱས་ཙང་ཚོད་དཔག་འདི་འདྲ་ཅིག་མི་ཤེས་གས་བྱས་མེད་པས་སོ་ཟེར་འདུག། ལགས་སོ། ད་ལྟ་བོད་ནང་ལ་གི་ད་རྒྱ་མི་བོད་རིགས་ཚང་མའི་ནང་ལོགས་ལ་ད་དམར་ཤོག་གི་དྲུང་ཆེ་ཟེར་ན་ད་དབང་ཆ་ཆེ་ཤོས་དེ་རེད་བ་ད། ད་ལྟ་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་དྲུང་ཆེ་དེ་ཚོས་གི་ད་ལྟ་བར་དུ་ང་རང་ཚོ་བོད་ཐོག་ལ་འཛིན་པའི་སྲིད་ཇུས་ལ་ཁོ་ཚོས་གི་ཤུགས་རྐྱེན་ག་ཚད་ཙམ་ཞིག་ཐེབས་ཐུབ་ཡོད་ན། རྒྱ་ནག་གཞུང་གི་ཁྲིམས་མཐུན་བྱས་པ་ཡིན་ན་ད་བོད་རང་སྐྱོང་ལྗོངས་མི་དམངས་སྲིད་གཞུང་གི་ཨེ་ནི་ཁོ་ཚོ་ཀྲུའུ་ཞི་ཟེར་བ་ད་འདི་ངོ་མ་བྱས་ན་ད་གང་ལྟར་འཛིན་སྐྱོང་གཙོ་སྐྱོང་བ། དེ་ཡིན་ན་ནི་ད་གལ་ཆེ་ཤོས་ཡིན་དགོས་རེད་དེ་ལས་ཡིན་ནའི་དོན་དངོས་ཐོག་ལ་ད་རྒྱ་ནག་གི་ཆབ་སྲིད་འགྲོ་སྟངས་སྐོར་བྱས་བྱས་དམར་ཤོག་དྲུང་ཆེ་དེ་ལ་ཡང་དབང་ཆ་ཆེ་ཤོས་ཡོད་རེད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ཟླ་བ་དང་པོའི་ནང་ལོགས་ལ་ཡང་ད་གང་ལྟར་རྒྱ་མི་བོད་ལ་ཡང་སླེབས་ཡོད་ད། དེ་སྐབས་དེ་ཡིན་ན་ད་ཅིག་བོད་ལ་ཡང་དེ་མགོ་སྐོར་སྟངས་དེ་མང་པོ་བྱེད་དགོས་ཀྱི་ཡོད་ད། དམར་ཤོག་གི་ཚོགས་པ་བཅས་དང་པོ་གཙོ་རྩིས་ཡང་བྱས་ཤག་དེ་ལས་ཡིན་ན་དེ་མིང་དེ་ཏོག་ཙམ། འགྱུར་ལྡོག་བཏང་བྱས་ཨ་ནི་ཞི་ཙང་ཀུང་ཝེ་ཟེར་བྱས་བོད་ཀྱི་ལས་དོན་ཚོགས་ཆུང་ཟེར་བྱས་ལབ་མི་ཤེས་དམར་པོའི་འདི་དམར་ཤོག་གི་ཚོགས་འདི་ཡིན་ཟེར་བྱས་ལབ་ཡོད་མ་རེད། བྱས་བྱས་ཡིན་དང་པོ་དང་པོ་འདི་ཀྲང་གོ་ཧྭ་ཟེར་བྱས་འདི་ཞུ་ཁ་ཧྥན་མིང་བྱས་འདི་ནས་ཀྲང་ཅིན་ཝུའུ་བྱས་འདི་གཅིག་རེད་དྲུང་ཆེ་གཙོ་བོ་གཅིག་བྱས་ཨ་དྲུང་ཆེའི་འོག་ལ་དྲུང་ཆེ་གཞོན་པ་ཁ་ཤས་ཤིག་བཙུགས་གི་རེད། དྲུང་ཆེ་གཞོན་པའི་གྲལ་ལ་ཡང་འདི་སྐབས་དེ་ཡིན་ན་ཕལ་ཆེར་ཐེན་པའོ་ཡོད་རེད་ཐེན་པའོ་ཟེར་ཡང་འདི་རྒྱལ་རོང་ནས་ཡིན་པ་བརྗོད་པ། ཁོ་རང་སངས་རྒྱས་ག་ས་ཅིག་ཟེར་དང་བོད་པའི་མིང་བྱས་ཡོད་རེད། དེ་རྗེས་ལ་ཡང་ཨ་ནི་ཐེན་པའོ་མར་འཐེན་པའི་རྗེས་ལ་ཡིན་ན་འབའ་ཕུན་ཚོགས་དབང་རྒྱལ་ལགས་ཡིན་ན་བི་གའི་ད་ཨ་ད་འདི་ནང་ལོགས་ལ་ཡ་རྒྱུན་རིང་པོ་ཅིག་ལས་ཀ་གནང་བྱས་གང་ད་ཁོ་རང་རྒྱ་ནག་ལ་མར་བཏང་བྱས་ད་རྙོག་དྲ་མ་འཕྲད་བར་དུ་ཁོ་རང་འདི་ནང་ལོགས་ལ་ཡ་བྱས་བྱས་བསྡད་པ་རེད་ཨ་འདི་རྗེས་ལ་ཡ་ཡིན་ན་བོད་རང་སྐྱོང་ལྗོངས་ཟེར་དེ་དྲུག་ཅུ་རེ་ལྔའི་ལོ་ལ་ཡ་གང་ད་ད་བཙུགས་པའི་རྗེས་ལ་ཡིན་ན་ཨ་ནི་ཀྲང་གོ་ཧྭ་གིས་རྒྱུན་རིང་པོ་བྱས་པ་རེད

ད་བོད་ལ་ཡང་སྔ་མོ་དང་པོ་དང་པོ་དམག་མི་ཡོང་མཁན་ཡོད་རེད་པ། དམག་མི་ཡོང་མཁན་དུ་འཛུལ་གྲལ་བྱས་བྱས་དམག་མིའི་དཔོན་པོ་འདི་སྐད་ཅིག་གིས་བྱས་ཡོད་རེད་བྱས་པ་མ་ཟད་ཡིན་ན་ད་དེ་ཚོའི་ནང་ལོགས་ལ་ཡང། ཧྥན་མིང་དང་ཅིག་བྱས་དེ་ཚོ་ཁོང་ཚོའི་གྲས་དེ། ཙང་ཡི་ཡོན་དང་ཀྲང་གོ་ཧྭ་དང་ད་སྔ་མོ་ཡིན་ན་བོད་ལ་ཡང་དམག་མི་དང་པོ་དང་པོ་དེ་རྒྱ་ནག་ནས་བཏང་དུས་ཡིན་ན། ནུབ་བྱང་དང་ལྷོ་ནུབ་ཀྱི་ད་དམག་མི་ཁག་གཉིས་བཏང་ཡོད་རེད་བྱས་ཙང། ཁོང་ཚོ་རྒྱ་མིའི་དེ་དམག་མི་བཏང་ས་དེ་མ་འདྲ་བ་བྱས་བྱས་ཁོ་རང་ཚོའི་ཕྱོགས་གཏོགས་རེད་བྱས་བྱས་ད་དེ་ཕ་ས་ལགས་ལ་ཡང་འཐབ་རྩོད་ཀྱི་དེ་ལོ་རྒྱུས་རིང་པོ་ཡོད་རེད་ཉིན་མ་ཅིག་ང་ཚོས་དེ་ཞུ་གི་ཡིན་ད།

ཁོ་བོའི་སོབ་འདི་ཡང་ཅིག་ཁོ་ཚོ་དེ་ཡང་ཅིག་རྒྱ་བོ་རོམ་ཅིག་གི་དེ་ཕྱོགས་གཏོགས་རེད་དེ་ཁག་སོ་སོ་བྱས་ད་བོད་པའི་ནང་ལོགས་ལ་ད་སྡུག་པོ་སྡུག་བཟོས་དེ་འདྲ་མང་པོ་བྱུང་བ་རེད་དེ་ཚོ་ལོ་རྒྱུས་རིང་པོ་རེད་ཨ་འདིའི་རྗེས་ལ་ཡང་ད་ཅིག་ཏེང་ཞའོ་ཕིང་ཡོང་དངོས་གནས་ཧུའུ་ཡའོ་པང་གིས་ད་བོད་ནང་ལྷུག་རུ་བཏང་བརྒྱད་ཅུ་གྱ་དྲུག་དང་བརྒྱད་ཅུ་གྱ་ལྔའི་ལོ་ལ་ཡང་ད་དམིགས་བསལ་རེ་བྱེད་མཁན་ཕལ་ཆེར་མི་རེ་བལྟས་བྱས་ད་ཁོ་ཚོ་མི་མང་པོ་བྱུང་བའི་ནང་ནས་ཅིག་བལྟས་པ་ན་ཝུ་ཅིང་ཧྭ་ཟེར་མཁན་དེ་དངོས་གནས་ཁོ་རང་རང་ཡང་རྒྱ་མི་རང་མིན་པ་ཅིག་ཨ་ད

སྤྱིར་གྱི་ཆབ་སྲིད་ཁོར་ཡུག་ཆེན་པོ་དེའི་དུས་སྐབས་དེ་དངོས་གནས་དེ་ཚེ་ཧུའུ་ཡའོ་པང་གི་ལྷུག་བཏང་གི་བྱེད་ཕྱོགས་སྐོར་བརྡ་འདེད་བྱེད་ཆེད་ཡིན་ན། ངས་ཡང་བལྟས་པ་ཡིན་ན་ད་ང་རང་བོད་པར་ཡག་ཤོས་ཅིག་ཝུ་ཅིང་ཧྭ་ཟེར་མཁན་དེ་བྱུང་ཡོད་རེད་དེའི་རྗེས་ལ་ཡང་ཧུའུ་ཅིན་ཐའོ་ཅིག་བྱུང་བ་རེད་ཨ་ནི་ངས་བྱས་ན་ད་བོད་པ་ལ་ཡང་ད་སྡུག་ཤོས་རེ་ཞིག་བཟོ་གི་རེད་ཅིག་ག་བྱུང་བ་རེད་ཟེར་ན། ཅིག་དགུ་བཅུ་གོ་གཉིས་ནས་བྱས་ཉིས་སྟོང་ཐམ་པའི་ལོ་ཚོད་རྡོལ་ལ་ཡང་ཁྲེན་ཁུའེ་ཡོན་ཟེར་མཁན་དེ་ད་ཁོ་དེ་ཅིག་མི་ནག་པོ་ཅིག་དངོས་མ་ནང་སོག་ནས་ཡོང་རྒྱུ་བྱུང་རེད་ཁོ་སློབ་སྦྱོང་ཡང་དགུ་རོར་བྱས་ཅིག་ཡོན་ཏན་ཡོད་མཁན་ཅིག་བྱས་ཙང། ངའི་ལྟ་སྟངས་ལ་བྱས་པ་ན་ད་བོད་ལ་ཡང་སྲིད་ཇུས་གཅིག་བསྡུར་རེ་བྱེད་སྔ་མོ་དེར་སྐྱ་སྦྲང་ལྷུག་ལྷུག་དེ་ནས་དངོས་གནས་ད་ད་ལྟ་ད་ལྟ་སྡུག་པོ་ཞེ་པོ་ཅིག་ར་ད་དམ་དྲག་ཞེ་པོ་ཅིག་རེད་དེ་ཚོ་འགོ་བཙུགས་ཡ་དེ་ཡིན་ན་ཁྲེན་ཁུའེ་ཡོན་ཡོང་བྱས་ཡིན་ན་འགོ་བཙུགས་བྱས་ཁོ་ནག་པོ་དོད་དོད་བྱས་དེ་ཚོ་གང་ག་ལོག་དགོན་པ་དམ་དྲག་བྱས་དེ་ཚོ་གང་ག་ལོག་ཅིག་ད་ཁོ་རང་ཡིན་ནའི་མིན་ནའི་འགོ་བཙུགས་མཁན་ཅིག་གི་གཙོ་བོ་ཅིག་ཁོ་ཆགས་བསྡད་ཡོད་རེད་ཨ་དེ་ནས་མི་གཞན་པ་གཅིག་ག་ཚོད་རེད་ཅེས་དམིགས་བསལ་ད་དེ་རྗེས་ལ་ཡང་ཡིན་ན་ཀོ་ཅིན་ལུང་དང་ཡང་ཁྲོན་ཐང་དང་ཀྲང་ཆིང་ལི་དང་ཁྲིན་ཆོན་གོ་དང་ཨ་ནི་འདི་གོང་ད་ག་ཝུ་དབྱིང་ཅེ་ཟེར་དེ་ད་ཁོ་གི་དམིགས་བསལ་ག་རེ་ཟེར་ན་ཁོ་ཚོ་དེ་སྐོར་ད་ཅིག་སྔ་མོ་བོད་ལ་ཡང་ལས་ཀ་བྱེད་མཁན་ཡོང་མཁན་གྱི་རྒྱ་མིའི་ལས་བྱེད་མི་འདེ་བ་ར་དེ་ཚོའི་ཕྲུ་གུ་ཅིག་རེད།

ད་ཁོང་ཚོའི་མི་ཐོག་འབྱོར་བ་གཅིག་གིས་བོད་ནང་འཚར་ལོངས་བྱུང་བའི་རྒྱ་མི་དགེ་བ་ཁོང་ཚོས་དབང་ཆ་ཟིན་ཡག་གི་དུས་ཚོད་རེད་བཤད་རྗེས་གང་ག་ལོག་སླེབས་ཡག་གི་དུས་ཚོད་ཆགས་བསྡད་བཞག། བྱས་རྗེས་ད། ཁྱོན་ཡོངས་ནས་བལྟས་པ་ཡིན་ན་དངོས་གནས་དམར་ཤོག་འགོ་ཁྲིད་དེ་ལ་དབང་ཆ་ཞེ་པོ་ཅིག་ཡོད་རེད་ད་ཡིན་ནའི་བོད་ལ་འཛིན་པའི་སྲིད་བྱུས་དེ་ཡིན་ན་གཙོ་བོ་དེ་ཡིན་ན་རྒྱ་ནག་ད་དམར་ཤོག་གི་དབུས་གཞུང་རང་ནས་གཏན་འཁེལ་བྱེད་ཀྱི་ཡོད་རེད་པ། ད་གཏན་འཁེལ་བྱེད་ཀྱི་ཡོད་པ་ཡིན་ནའི་གཏན་འཁེལ་དེའི་ཁོར་ཡུག་ཆེན་པོ་དེའི་འོག་ལ་ཡ། གཅིག་གི་དཔོན་པོ་དེ་ག་རང་གི་ཅིག་བསམ་བློ་གཏོང་སྟངས་དང་ཅིག་ཁོའི་བཟང་ངན་དང་དེ་ཚོས་ཡིན་ན་དངོས་གནས་ཕ་གིའི་ས་ཐོག་རང་ལ་ཡང་ཅིག་གིས་བོད་པ་ཚོར་དམ་པོ་བྱེད་དང་བོད་པའི་རིག་གཞུང་ལ་ཡང་སྲུང་སྐྱོབ་བྱེད་དང་ཡང་ན་བོད་པའི་རིག་གཞུང་ལ་བཀག་འགོག་བྱས་བྱས་མེད་པ་བཟོ་ཟེར་དེ་ཚོས་ཡིན་ན་གང་ལྟར་དམར་ཤོག་འགོ་ཁྲིད་འདིའི་ཁོའི་མི་སྒེར་གྱི་གཤིས་ཀ་དང་བསམ་བློའི་གཏོང་ཕྱོགས་དང་དེ་ཚོས་ཡིན་ན་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཡོད་རེད་བྱས་ཙང་ཁ་བོད་ནང་ལོགས་ལ་ཡག་ད་འགོ་ཁྲིད་བསྐོས་པ་འདི་ག་ཚང་མའི་དཀྱིལ་ནས། གང་ལྟར་དམར་ཤོག་དྲུང་ཆེ་འདི་ག་གང་འདྲ་ཅིག་བསྐོས་ཡོད་མེད་དང་མི་གང་འདྲ་ཅིག་བསྐོས་ཡོད་མེད་དང་ཁོའི་ལས་ཀའི་བྱེད་ཕྱོགས་ཀྱི་དེ་ཡིན་ན་ད་བོད་ལ་ཡག་གང་ལྟར་མ་འོངས་པའི་ལོ་ལྔ་ལྔ་རེའི་རིང་ལ་ཡག་གང་ལྟར་ད་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཐེབས་རྒྱུ་ཡིན་པ་བསྟན་རྒྱབ་བྱས་ཙང་དེ་ཚང་མས་དོ་སྣང་བྱེད་དགོས་ཡ་དེ་དེ་ཞེ་པོ་ཅིག་གལ་ཆེན་པོ་ཆགས་བསྡད་པ་རེད་བསམ་ཚུལ་ད་ང་ད་ང་ཚོ་བློ་འཚབ་བྱེད་དགོས་ཡ་དེ་ད་རིང་མི་དེ་ཞམ་པ་དེ་ཤིང་བརྐོས་མ་དེ་ལས་ད་ཁོ་ཡོང་ས་སྡུག་ཅག་ཞེ་པོ་ཅིག་ནས་ཡོང་སོང་ང་ཤིང་ཅང་ནས་ད་རེས་ག་རེ་རེད། ཤིང་ཅང་དམ་དྲག་བྱས་པའི་སྒང་ལ་ཡག་བྱས་ཙང་བློ་འཚབ་བྱེད་དགོས་ཡ་གི་རྒྱུ་མཚན་དེ་དེ་ག་རེད་བསམ། ལགས་སོ། ད་རྒན་ལགས་ཀྱིས་གོང་དུ་གསུངས་སོང་རྒྱ་ནག་དམར་ཤོག་གིས་ད་བོད་རང་སྐྱོང་ལྗོངས་ལ་ཡོད་པའི་དམར་ཤོག་གི་འགོ་ཁྲིད་མང་པོ་ཅིག་གསུངས་སོང་ད་དེ་ཚོས་ཀྱིས་ད་རྒྱ་ནག་སྲིད་གཞུང་དང་གོང་ས་མཆོག་གི་བར་དུ་ལ་ད་བོད་རྒྱ་གྲོས་མོལ་གྱི་ལས་དོན་བསྐྱུར་ར་དེ་ལ་ཅིག་ཐེ་ཇུས་ག་ཚོད་ཙམ་ཅིག་ཐེ་ཐུབ་ཀྱི་ཡོད་ན། རེད་ད་དེ་ཡིན་ན་ངས་མཆན་བཏུགས་སོང་ང་རའི་ལྟ་སྟངས་ལ་བྱས་པ་ཡིན་ན་བོད་རང་སྐྱོང་ལྗོངས་ནང་ལོགས་ལ་ཡར་དངོས་གནས་དངོས་སུ་ཕ་གིའི་སྲིད་ཇུས་དེ་གན་དེ་རེ་ཞིག་ཟིན་བཀུག་ཡོད་མེད་དེ་ད་དྲུང་ཆེ་དེ་ལ་དབང་ཆ་ཞེ་པོ་ཅིག་ཡོད་རེད་ཁོས་ད་མ་ཚང་གཞུང་གི་གཙོ་བོ་དེ་གཅིག་གིས་ག་ཚོད་རེད་ཅེས་བཀའ་རྒྱར་བརྗོད་ཀྱི་རེད་ཡིན་ནའི་ཁོས་དམ་དུ་དམ་དུ་ད་ལྷུག་ཏུ་བྱས་ལ་ཡང་ཁྱད་པར་ཆགས་ཡོད་བསམ་འདུག་ད་ཡིན་ནའི་ལོས་སྐྱབས་མགོན་རིན་པོ་ཆེ་དང་བཀའ་མོལ་ཞུ་ཡ་དང་ད་དེ་འདྲའི་འབྲེལ་བ་འདི་ཞུས་བྱས་གཅིག་སྟོང་དགུ་བརྒྱ་གྱ་གྲངས་ཀྱི་འགོ་སྟོད་ནས་བྱས་འདི་ད་ལོ་མང་པོ་ཞིག་ཞུས་པ་རེད་འདི་ཚོའི་ཡིན་ནའི་ལས་ཀ་དེ་ག་མང་ཆེ་ཡིན་ན་ཕལ་ཆེར་ས་གནས་ཀྱི་ད་བོད་པ་གཙོ་བོ་ཡོད་སའི་ཕ་གིའི་མཚོ་སྔོན་ནང་ཡིན་པ་ཡིན་ནའི་རེད་བོད་རང་སྐྱོང་ལྗོངས་ཡིན་ནའི་རེད་ཨ་ནི་དང་ཡུན་ནན་སི་ཁྲོན་དང་ཡིན་ནའི་རེད་ཁོང་ཚོ་དང་སྤྱིར་བཏང་བྱས་ན་འབྲེལ་བ་ད་གི་ཟིག་ཆེན་པོ་མེད་པའི་བཟོ་འདྲ་འདུག་དེ་ཡིན་ནའི་གཙོ་བོ་མ་གི་རྒྱ་ནག་མ་གི་འཐབ་ཕྱོགས་གཅིག་གྱུར་རང་གིས་ལས་ཀ་གཙོ་བོ་བྱས་བྱས་དེ་བྱེད་ཀྱི་ཡོད་པའི་བཟོ་འདྲ་འདུག་དེ་མ་ཟད་ཡིན་ནའི་རྒྱལ་བ་རིན་པོ་ཆེ་ལ་ཡག་ད་འཛིན་པའི་སྲིད་ཇུས་འབྱོར་པ་སྲིད་ཇུས་དེ་གཙོ་བོ་དེ་ད་མ་གི་ཀྲུང་དབྱང་རང་ནས་སུ་རེད་ཀྲུང་དབྱང་སུ་རེད་ད་པེ་ཅིན་རང་ནས་གཏན་འཁེལ་བྱེད་ཀྱི་ཡོད་པའི་བཟོ་འདུག་ད་ཡིན་ནའི་ཁོ་ཚོའི་བར་དག་ལ་འབྲེལ་བ་མེད་མ་རེད་དཔེར་ན་ཆ་བཞག་ན་ངས་ཡང་འདིར་དྲན་ཡག་ལ་ཡ། གཅིག་སྟོང་དགུ་བརྒྱ་ཕལ་ཆེར་དགུ་བཅུ་ཐམ་པ་འདྲ་མེད་འགྲོ་ཕལ་ཆེར་གོ་གཅིག་འདྲ་བོ་ཡིན་དུས་སྐབས་དང་ཡིན་འདྲ། དེ་དུས་སྐབས་ལ་ཡ་ད་འདི་སྔོན་ལ་བརྒྱད་ཅུ་གྱ་གྲངས་འདྲ་བ་ལ་སྐྱབས་མགོན་རིན་པོ་ཆེ་ལ་ཡ་གཅིག་མཚན་སྨད་འདི་འདྲ་ཞུ་མྱོང་ཡོད་མ་རེད་ད་བརྒྱད་ཅུ་གྱ་བརྒྱད་དང་གྱ་དགུ་འདྲ་བ་བོད་ལ་ཡ་ཟང་ཟིང་གནས་ཚུལ་འདི་མང་པོ་བྱུང་བའི་རྗེས་ལ་ཡིན་ན་འདི་སྐབས་དེ་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་མི། ཀྲུང་དབྱང་རང་ལ་ཡང་ཅིག་སྙན་སེང་ཞུས་བྱས། བོད་ལྗོངས་ཉིན་རེའི་ཚགས་པར་ཁང་ལ་ཡང། རྒྱལ་བ་རིན་པོ་ཆེ་ལ་ཏཱ་ལའི་བླ་མ་ལ་ཡང་ཡིན་ན་སྐྱོན་བརྗོད་ཀྱི་རྩོམ་ཡིག་སྟོན་ར་བཅུག་རོགས་ཅིག་བྱས་ཏེ་ཡང་སྙན་སེང་ཞུས་པའི་ཡིག་ཆ་འདི་ཅིག་ངས་མཐོང་མྱོང་རྗེས་ལས་ག་ཚོད་རེད། ཡིག་ཆ་གསང་བའི་ཡིག་ཆ་དེ་ཚོ་གསང་བ་མེད་པ་བཟོས་དུས་འདི་འདྲས་ཅིག་ངས་མཐོང་མྱོང། བྱས་ཙང་ག་ད་དེའི་ཁོའི། འབྲེལ་བ་མེད་མ་རེད་ག་ས་གནས་ཀྱི་འགོ་ཁྲིད་དེའི་དམར་ཤོག་འགོ་ཁྲིད་དེ་སྡུག་ཅག་བརྗོད་པས་ན་ཡང་ག་དུས་ཡིན་ན་ལས་ད། པེ་ཅིན་ལ་ཡང་སྙན་སེང་ཞུ་དུས་ད་དེར་གལ་སྲིད་བོད་ནང་སྡུག་ཅག་ཞེ་པོ་འདུག་ཏཱ་ལའི་བླ་མས་ཅིག་ཤུགས་རྐྱེན་ངན་པ་འདུག་སྡུག་ཅག་འདུག་ཁ་བྲལ་རིང་ལུགས་གཏོར་གཏོར་རྒོལ་བྱ་དགོས་ཟེར་འདི་ཡང་སྙན་སེང་ཞུ་དུས་ད་པེ་ཅིན་མ་ག་ནས་ད་ག་བྱ་དགོས་རེད་ཞེས་ལབ་ཀྱི་ཡོད་པ་འདི་འདྲས་སོང་ཙང་ཁོའི་འབྲེལ་བ་དེ་ཞིབ་བཅོས་བར་སེམས་པོ་འདུག་ད་ཡིན་ནའི་ལས་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བ་ཞུ་ཡ་འདི་སྐོར་ལ་ཡང་ག་ཚོད་རེ་ངས་ཅིག་སྒྲུང་གི་ཚུལ་དུ་ཐུང་ཐུང་ཞུས་པ་ཡིན་ཏེ་ངས་གཉིས་དེ་ཅིག་ངས་ཧ་གོ་གི་ཡོད་གཅིག་གི་དང་པོ་དེ་ཡིན་ན་བརྒྱད་ཅུ་ཐམ་པའི་ལོ་སྟོད་ཡིན་ན་ཕལ་ཆེར་དང་པོ་དང་པོ་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བ་ཞུ་དུས་ཙམ་པ་ཡིན་ན་སྐུ་ངོ་རྒྱ་ལོ་དོན་གྲུབ་ལགས་དང་འབྲེལ་བ་འདི་བྱེད་དུས་བོད་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་དེ་ག་དེ་ཡིན་ན་པེ་ཅིན་ནས་འགོ་ཁྲིད་བྱོན་བྱས་ཡིན་ན་ང་ཁོང་ཚོ་ཁྱབ་བསྒྲགས་བྱས་པ་ཟེར་ད་ཀྲུང་དབྱང་གི་ཡིན་ན་ཏཱ་ལའི་བླ་མ་དང་འབྲེལ་བ་ཞུ་གི་ཡོད་རེད། ཨ་ནི་དེའི་སྐོར་ལ་ཡང་ཡིན་ན་ཁྱེད་རང་ཚོ་བསམ་ཚུལ་ག་རེ་ཡོད་ཟེར་སྐད་ཆ་དྲིས་པ་འདྲ། ཨ་ནི་དེ་སྐབས་དེར་ད་དཔོན་པོ་ཁག་ཅིག་འོ་ད་ལྟ་ཏཱ་ལའི་ལོག་སྤྱོད་ཤོག་ཁག་ཟེར་ལབ་ནས་ལོ་མང་པོ་ཕྱིན་པ་རེད། ཏཱ་ལའི་བླ་མ་དང་འབྲེལ་བ་བྱས་ན་ད་འདི་འགྲིག་གི་མ་རེད་འདི་ཅིག་ལབ་ག་བྱས་པ་འདྲ་དཔོན་པོ་རེ་ཁ་ཤས་ཀྱིས། ཨ་ནི་དེ་འགོ་ཁྲིད་དེ་འདི་ཟེར་ཟ་ད་དེ་ཁྱེད་རང་ཚོར་སྐད་ཆ་དྲིས་ག་ཡོང་བ་མ་རེད་དེ་ཀྲུང་དབྱང་ཐག་གཅོད་རེད་ཀྲུང་དབྱང་གིས་མར་ཁྱེད་རང་ཚོར་གསལ་བསྒྲགས་བྱ་ཡོང་བ་རེད་མི་ཤེས་ཁྱེད་རང་ཚོར་སྐད་ཆ་དྲིས་ཡོང་བ་མ་རེད་ཟེར་སོང་ད་ག་ཚོད་རེད། དངོས་གནས་ཀྱི་གནས་ཚུལ་འགག་རྩའི་སྐྱབས་མགོན་རིན་པོ་ཆེ་དང་བཀའ་མོལ་ཞུ་ཡ་དེ་དེ་ནི་ཕལ་ཆེར་པེ་ཅིན་རང་ནས་ཐག་གཅོད་ཀྱི་ཡོད་བསམ་བྱུང་ཁོ་ཚོའི་ཁོ་ཚོའི་རིམ་པའི་འགོ་ཁྲིད་དེ་ཚོ་དང་འབྲེལ་བ་ཆེན་པོ་ཡོད་རེད་དེ་ལས་ཡིན་ནའི་མཐའ་མའི་ཐག་གཅོད་བྱེད་མཁན་དེ་ད་ཁོ་ཚོ་འདི་ཞེ་པོ་ཅིག་དེ་མ་རེད་བསམ་གྱི་འདུག་ཨ་ནི་ད་ག་ནང་བཞིན་ཡང་རྗེས་ལ་ཡ་ད་བར་ལམ་ཡ་རྒྱ་རི་རིན་པོ་ཆེས་ཕེ་པེ་ཅིན་དང་ཕེབས་ཡ་དེ་མང་པོ་བྱེད་དུས་ཡང་ངས་གོ་ཡ་བྱས་ན་ཐེངས་མ་གཅིག་པེ་ཅིན་ནས་ཡང་འགོ་ཁྲིད་བྱེད་མཁན་མཚོ་སྔོན་ཕྱིན་བྱས་མཚོ་སྔོན་གྱི་ཨ་ནི་ཞིང་ཆེན་འགོ་ཁྲིད་དེ་ག་ལ་ཡ་གསལ་བསྒྲགས་ར་བྱས་པ་འདྲ་ཨཱ། ཅིག་ག། ཏཱ་ལའི་བླ་མའི་སྐུ་ཚབ་གས་འདི་ཟེར་གྱི་འདུག་ཕ་གི་ཟེར་གྱི་འདུག། ཨཱ། འདི་དུས་འགོ་ཁྲིད་ལས་བྱེད་ཅིག་གིས། ཨཱ་ནི། ཏཱ་ལའི་བླ་མས་ད་ག་རེ་ཟེར་གྱི་ཡོད་མེད་དེ་ད་ང་ཚོས་ཧ་གོ་གི་ཡོད་ནམ་རྒྱུན་ནས་ད་རྒྱང་བསྒྲགས་ནང་བཤད་ཡ་དེ་ག་རེད། ཀྲུང་དབྱང་གིས་ཕར་ག་རེ་གསུང་གི་ཡོད་རེད་ད་འགོ་ཁྲིད་ཁ་ཤས་ཤེས་དགོས་རེད། ད་ཁོ་རང་ཚོས་མི་གི་ཁ་རྒྱག་པ་ཞུ་བྱེད་ག་ཅིག་ཨེ་ཉམས་ཅིག་ཀྲུང་དབྱང་གིས་བཙོང་མི་ག་བསམ་བྱས་རྒྱ་རི་རིན་པོ་ཆེ་ད་ད་བ་ལ་སྤྲད་ག་ཚོད་རེད་གྲོས་མོལ་འདི་ཞུས་བྱས། ཨཱ་འདི་ཞུས་པ་རེད་ཟེར། ཨཱ། འདིའི་འགོ་ཁྲིད་དེས་ཨཱ་ནི་ཀྲུང་དབྱང་གིས་ཕར་ག་རེ་ལབ་ག་རེ་ཞུ་གི་ཡོད་མེད་དེ་ཁྱེད་རང་ཚོས་ཤེས་དགོས་ཡ་ཡོད་མ་རེད། ལབ་པ་རེད་ཟེར། བྱས་ཙང་ག་དེ་ནས་ག་རེ་ཟེར་ན་ཁོའི་སྐྱབས་མགོན་རིན་པོ་ཆེ་དང་བཀའ་མོལ་ཞུ་ཡ་དེའི་ཐད་ལ་ཡང་གཅིག་གི་རྒྱ་ནག་མི་ཁའི་པེ་ཅིན་ལ་ཡོད་པའི་བོད་དོན་གྱི་འགོ་ཁྲིད་དེ་ག་དང་ད་ས་གནས་རང་བོད་རང་སྐྱོང་ལྗོངས་ཡིན་ནའི་རེད་མཚོ་སྔོན་ཡིན་ནའི་རེད་འདི་ཚོའི་འགོ་ཁྲིད་བྱེད་མཁན་གྱི་བར་ལ་ད་འབྲེལ་བ་ལས་ཀ་འབྲེལ་བ་ལས་ཀ་དེ་འདི་འདྲས་ཡིན་པའི་བཟོ་འདྲ་ཞིག་ངས་བྱས་ན་དེ་མ་འདྲ་ཡིན་པའི་བཟོ་འདུག་ད་ཡིན་ན་ལས་ཤུགས་རྐྱེན་ཆེན་པོ་ཡོད་རེད་ག་རེ་ཟེར་ན་ཁོ་ཚོའི་སོམ་དེ་གས་ཏཱ་ལའི་བླ་མ་དང་འབྲེལ་བ་བྱེད་རྒྱུ་མི་འདུག་ཅིག་ཞེ་པོ་ཤུགས་ཆེན་པོ་ལབ་ན་ངས་བྱས་ན་ཤུགས་རྐྱེན་ཞེ་པོ་ཐེབས་ཀྱི་ཡོད་ཀྱི་རེད་བསམ་གི་འདུག་འདི་འདྲས་རེད་འབྲེལ་བ་འདི་འདྲས་རེད་བསམ་གི་འདུག།